ཞབས་གནས་ཀྱི་དཔེར་ན་སྨན་ཁ་ཅིག་ཐ་དད་ཀྱང་ཞེས་བྱ་བ་ནི་ཁ་རུ་པས་ཚེ་གཅིག་སླེབ་སོང་བ་དེ་ནི་མཐོང་གི་གཞན་གྱིས་མ་ཡིན་བཞིན་ཅི་ལ་དུ་བཞིན་ཞེས་དེ་དཔེ་བཀོད་པ་རེད་ཟེར་ཡང་མེད་ན། དོན་དག་ལ་དག་རེད་དཔེ་བཀོད་ན་འགྲིག་འགྲིག་ག་རང་རེད་དཔེ་བཀོད་ན། ཨ་ནི། ཁོ་རང་གིས་ཧ་ཧ་གོ་གོ་བ་ཡིན་པ་ཞིག་དུ་དཔེ་གོ་བ་རེད་མ་གཏོགས་ཧ་མ་གོ་ན་དཔེ་ལ་འགྲོ་དགོས་བ་མིན་ས་དཔེ་བཀོད་པ་ཡིན་ན་གྲུབ་ཟིན་ཡིན་པས་ཁྱབ་འགྲོ་བ་ཡིན་པ་རེད་འོ་ཐུགས་ཆེ་དཔེ་བཀོད་པ་དང་དཔེ་དྲན་པ་དང་གྲུབ་ཟིན་གོ་བ་བྱེད་དོ་ཅེས། ཁང་པར་ཁ་ཅིག་ལན་ཡིན་པ་དང། ད་དེ་དག་སྨན་སྤར་བ་དང་དེ་ཚོའི་རྣམས་སུ་མང་པོར་འུག་བཞིན་དུ་དེ་དག་ལ། སྤྱི་ཞིག་ཅུང་ཟད་ཡོད་པས་ཡོད་ཡོད་རེད་ཅེས་དེའི་འབྲས་བུ་གཅིག་བྱེད་པ་ཡིན་ནོ་ཞེ་ན། སྨན་དེ་ཚོ་ལ་ག་རེ་བྱ་སྤྱི་དེ་བཞིན་བསྟན་ཡོད་རེད་སྐུའི་རྒྱུ་བྱས་ནས། དེ་འབྲས་བུ་གཅིག་སྐྱེ་བ་ད་གོ་ལ་ག་རེ་སླེབས་པ་རེད། དེ་འབྲས་གཅིག་སྐྱེ་ན། རྒྱུ་གཅིག་སྐྱེ་ལ་ཅིག་གིས་འབྲས་བུ་གཅིག་སྐྱེ་བ་ཅིག་གོ་ཆོད་གྲོགས་ཅིག་ཡོད་རེད་བ། འོ་ཟེར་ན། ཁྱད་པར་མེད་ཕྱིར་སྤྱི་མ་ཡིན་སྤྱི་དེ་གིས་བྱས་པ་མ་རེད་ཟེར་གྱི་ཡོད་ས་རེད། འོ་ན་ག་རེ་བྱས་པ་རེད་ཟེར་ན་འོ་དེ་དག་ཞིང་ལ་སོགས་པ་ཐ་དད་ཀྱང་དེ་ཁྱད་པར་མེད་པར་ཐལ་བར་འགྱུར་ཞེས་ད་དེ་རེད་སྨན་དེ་ཚོ་སྤྱི་དོན་གཞན་གཅིག་གིས་བྱས་པ་ཡིན་ན་ཁོ་རང་ཚོ་ལ་སྨན་ཁ་ཁ་སོ་སོ་སོ་སོ་སོ་ཡི་ནུས་པ་མེད་པ་སྤྱི་གིས་བྱས་པ་ཡིན་ན་ཁོ་ལ། སྨན་དེ་བཏབ་བཏབ་ཡོང་དུས་ད་ཞིང་ཁ་དེ་ལ་ལས་ཀ་ཡག་ཉེས་བྱས་པའི་སྟོབས་ཀྱིས་སྨན་གོ་སྐྱེ་རྒྱུ་གཅིག་པ་ཅིག་རྐྱང་ཡིན་ན་ཡང།

ག་ཚོད་དུ་བར་དུ་འདུག་དགོས་ན་མི་ཤེས། ཞལ་གྱིས་ཞུ་བའི་འཁྲུལ་གཞི་ངོས་བཟུང་བ་ཞེས་དེ་ནི་མ་དེ་ནི་ཡོང་གི་ཡོད་མ་གཏོགས་མི་འདོད་ང་དེ་ཕལ་ཆེར་དུ་ཞེས་པ་ནས་དེ་ནི་མ་དེ་བར་དུ་ཡོང་ནས་ད་འདི་བར་དུ་བརྟན་པས་ཕན་འདོགས་མེད་ཕྱིར་ཡང་ཞེས་འདི་བར་དུ་ལ་འོ་ད་དོན་དག་གོ་ག་རེ་བཀག་སོང་ངོ། བྱེ་བྲག་པ་སོགས་སྤྱི་བློ་ལ་གཟུང་དོན་ཅིག་དགོས་མཁོ་འདུག་གཟུང་དོན་དགོས་བྱས་ཚེ་ཤིང་གསལ་རྣམས་ནི། ཤིང་གི་སྤྱི་འཛིན་གྱི་བློ་འདི་གི་གཟུང་དོན་ལ་སླེབས་ཀྱི་མ་རེད། མ་སླེབས་པ་ཡིན་ཚེ་ད་གཟུང་དོན་གོ་སྤྱི་དོན་གཞན་རེད་མ་བཤད་ན་འགྲིག་གི་མི་འདུག་ཟེར་དེས་མེད་ན།